ཨོ་ད་གོང་དུ་འདི་ཡི་གེ་ཁོ་རང་ལ་རེད་འདུག་རང་རིག་སྣ་ཤེས་ཀྱི་ཐུན་མོང་མ་ཡིན་པའི་བདག་རྐྱེན་བྱེད་པའི་རིགས་སུ་གནས་པའི་ནང་གི་གཟུགས་ཅན་དང་བ

ཁོ་རང་གིས་དེ་གཅིག་པུ་གི་རྟེན་བྱེད་ཀྱི་རེད་མ་གཏོགས་ཨ་ནེ་གཞན་པ་དེ་ཚོ་གི་རྟེན་བྱེད་ཀྱི་མེད་ཙང་ཐུན་མོང་མ་ཡིན་པའི་བདག་རྐྱེན་ལབ་རེད། བདག་རྐྱེན་དེས་དབང་བསྒྱུར་གྱི་རེད། ཨ་ནེ་ཐུན་མོང་མ་ཡིན་པའི་བདག་རྐྱེན་བྱེད་པའི་རིགས་སུ་གནས་པའི་ནང་གི་གཟུགས་ཅན་དང་བ། ད་འདི་ཁ་སང་སློབ་ཚན་སྔ་མ་དེ་ཚོ་ཉན་ཚར་འདུག་ག་ལ། ད་གོ་བ་མ་ཕོག་ཡ་མི་འདུག་ཅིག་པ་རེད། འོང་འོང་དེ་འདྲ་ཅིག་རེད།

ལྕེ་དབང་པོའི་མཚན་ཉིད་རང་འབྲས་ལྕེ་ཤེས་ཀྱི་ཐུན་མོང་མ་ཡིན་པའི་བདག་རྐྱེན་བྱེད་པའི་རིགས་སུ་གནས་པའི་ནང་གི་གཟུགས་ཅན་དང་བ། ད་འདི། ཚིག་འདི་ལ་འགྲེལ་བཤད་ཞིག་རེ་དགོས་ཀྱི་མི་འདུག་ད་སྒང་ནས། མིག་དབང་དང་རྣ་དབང་གཉིས། ད་ཡག་པོ་ཅིག་རྒྱབ་བཞག་ཡོད་དུས་ཙང་འདི་སྒང་ལ་ད་དེ་ཡི་འགྲེལ་བཤད་དེ་གཅིག་པ་འདྲ་བོ་རེད། རང་འབྲས་ལབ་དགོས་རྒྱུ་མཚན་ག་རེ་རེད་ལབ་ན་ལྕེ་གི་ཤེས་པ་དེ་དབང་པོ་འདི་ལ་བརྟེན་ནས་ཡོང་གི་ཡོད་ཙང་ཨ་ནི། ཤེས་པ་དེ་འདི་ཡི་འབྲས་བུ་ཆགས་བསྡད་ཡོད་ཙང་རང་འབྲས་ལབ། ཨ་ནི་ལྕེ་ཤེས་ཀྱི་ཐུན་མོང་མ་ཡིན་པ་ལབ་ན།

ད་འདི་གོ་བ་གོ་བདེར་བཏང་བ་ཡིན་ན། སྐྱེས་བུའམ་སེམས་ཅན་གྱི་གི་ཚུར་རང་གི་སེམས་དེ་སྦྱོར་བའི་གཟུགས་ཡིན་ཙང་ཨ་ནི་ནང་གི་གཟུགས་ཡིན་ལབ་རེད། ད་གང་ནས་ཚང་མ་དབང་པོ་ལྔ་པོ་ཚང་མ་ལ་ནང་གི་གཟུགས་ལབ་དགོས་པའི་རྒྱུ་མཚན་དེ་རེད། ཨ་ནི་དང་བ། དང་བ་ལབ་དེ་གང་ལ pure། ཨ་ནི་ང་ཚོ་ཕྲ་ཕུང་དེ་ཚོ་ལ་ཡང་ཕྲ་ཕུང་རིགས་འདྲ་མི་འདྲ་ཡོད་རེད། ད་ཕྲ་ཕུང་ནང་ལ་ལ་ཕྲ་ཕུང pure གཙང་མ་གི་རིགས་དེ་ཚོ་གི་ཧ་ཅང་དྭངས་མོ་ཡིན་ཙང་ཤེས་པ་དེ།